སྙིང་རྗེ་ཆེན་པོས་རྩོད་ལྡན་སྙིགས་མའི་ཞིང་བཟུང་ནས་སྨོན་ལམ་ཆེན་པོ་ལྔ་བརྒྱ་བཏབ་པད་དཀར་ལྟར་བསྔགས་མཚན་ཐོས་ཕྱིར་མི་ལྡོག་སྟོན་པ་ཐུགས་རྗེ་ཅན་ལ་གུས་ཕྱག་འཚལ། དེ་ཡིན་དུས་ད་དེ་རིང་སྐབས་འདི་ལྟར་གོ་སྐབས་བསྐྱོན་ནས། རང་སོ་སོ་ཡིན་ནའང་ད་ད་རེས་སྐད་ཅིག་དེ་འདྲའི་ཅིག་ཤོད་གསུངས་དུས་ཙ་ན། ཅིག་ད་དེ་འདྲ་ཡག་བྱེ་བྲག་གི་ཅིག་ནས་ཅིག་རྒྱས་པོ་ད་ཡག་པོ་ཅིག་ད་ཞུ་ཡག་གི་ཡོག་མ་རེད་དེ་ཡིན་ནས་ཅིག་ད་ཞུ་ཐུབ་ནས།

འདི་ནི་གནོད་འཚེ་ཛ་དྲག་གི་གནས་སྐབས་དེ་འདྲའི་སྐབས་ལ་དེ་ནི་ང་ཚོ་འགྲོ་བ་མིའི་རིགས་ཀྱིས་དེ་ནི་ཆོས་དང་འགྲིག་མིན་ཇི་ལྟར་ཡིན་ན་ཡང་དེ་ནི་བསམ་བློ་དཀོན་མོ་ག་འདྲ་ཞིག་འཁྱེར་དགོས་ཀྱི་རེད་ཟེར་ནས་ད་དེའི་ཐོག་ལ་ཞིབ་ཏུ་བྲོ་འདུག་པ་ལ་དེས་ཤོད་ཅིག་བཀའ་གནང་རེད་དེ་འདྲ་ཡིན་དུས་རྩ་བའི་དེའི་སྒྲོམ་གཞི་དེ་ཧ་ཅང་གི་རྒྱ་ཆེན་པོ་རེད་ལ་ཨེ་ནི་ཅིག་དཔེ་འདི་ཟེར་བའི་དེ་ནི་དེ་ག་རེ་ཟེར་བ་རེད་ད་དེ་འདྲའི་རྒྱ་ཆེན་པོ་ཞིག་ཡིན་དུས་དེ་ནི་དེ་ལ་ཡག་པའི་ཞིག

ཐམས་ཅད་ཀྱིས་མཁྱེན་ལྡན་པར་དུས་ཀྱི་འགྱུར་བ་འདྲ་བོ་བྱུང་ནས་དེ་ནི་དངོས་གནས་ཅིག་ལས་ཀ་སྣ་ཚོགས་ཅིག་བྱེད་དགོས་བྱུང། དེ་ནི་སྐྱིད་སྡུག་སྣ་ཚོགས་ཅིག་མྱོང་དགོས་བྱུང། དེ་འདྲ་བྱུང་ཡོང་དུས་དེ་ག་ཐམས་ཅད་ད་ལྟ་ང་རང་ཅིག་བསམ་བློ་འདྲ་བོ་ཕྱོགས་སྡོམ་བྱས་ཅིག་བྱས་ཡོང་དུས་དེ་དཔེ་ཕན་ཐོགས་ཆེན་པོ་འདུག་ཕན་ཐོགས་ཆེན་པོ་ཡོད་པ་མ་ཟད་པས་དེའི་ནང་ནས་དཔེར་ན་དེང་ལོང་ལྟ་ང་ཚོ་བོད་རེ་དེ་འདྲ་ལ་ཅིག་ལྟ་དེང་ལོང་ཅིག་རིག་གནས་གསར་ཅིག་ལྟ་དེ་ཚོ་གནས་ཚུལ་སྐབས་ནས་ཤེས་རེ་ཡིན་ན།

རང་ལ་ཅིག་ཁྲིམས་དཔོན་གྱི་བདེ་ཞིང་སྐྱིད་པའི་གོ་སྐབས་དེ་འདྲའི་ཅིག་བྱུང་དུས་རང་སོ་སོ་རང་གི་ཅིག་སེམས་ལ་ནི་ད་དངོས་གནས་སྔོན་མའི་གནས་སྟངས་ལ་བལྟས་པ་ཡིན་ན་ད་ད་དེ་མི་སྲིད་པ་རེད་ཨ་ད་དངོས་གནས་སྐྱིད་པོ་རེད་འདུག་ཨ་བསམ་པའི་འདྲ་པོ་ཅིག་གིས་ད་རང་གི་འཚོ་བ་ལ་རང་གིས་ཅིག་དགའ་སྒོམ་ཡི་རངས་བྱེད་ཡག་དང་ཨེ་ནི་ད་དེ་ནང་བཞིན་གྱི་ཅིག་ཆོག་ཤེས་ཀྱི་ཐོག་ནས་དེ་ནི་ངོ་མ་ད་འདི་ཙམ་ཡག་ཚོད་རེད་དཔེ་རེད་ད་དངོས་གནས་ཡག་པོ་རེད་བསམ་པའི་འདྲ་པོ་ཅིག་དེ་འདྲ་ཡོང་གི་འདུག་བ་དེ་འདྲ་ཡིན་དུས་ཙ་ན་ང་རའི་མྱོང་ཚོར་ངོས་ནས་ཞུས་པ་ཡིན་ན་ནི་ང་རང་ཚོ་ག་རེ་ཡིན་ནའང་ཆོས་འཇིག་རྟེན་ག་རེ་ཡིན་ནའང་རང་གི་བྱས་ཟིན་པའི་ལས་ཀ་དེ་ལ་ཡང་ཕྱོགས་སྡོམ་འདྲ་པོ་རྒྱབ་དེ་ལ་ཡང་ཅིག་ང་ཚོས་སོ་སོའི་ཕྱོགས་སྡོམ་བྱེད་པའི་ཐོག་ནས་དེའི་ནང་ནས་ཅིག།

བསྟན་ཚེ་ཕན་ཐོགས་ཡོང་གི་འདུག་བྱས་ཙང་ད་ང་རང་ཚོ་ལས་ཟེར་དུས་ཙ་ན་ཡང་ལམ་སང་ལས་རྒྱུ་འབྲས་ཟེར་དུས་ཙ་ན་གཅིག་ཆོས་ཀྱི་སྐད་ཆ་འདྲ་པོ་ཞིག་ཡིན་པའི་བསམ་བློ་གཅིག་གཏོང་བ་ཞིག་འདུག་དེ་དེ་ངས་བལྟས་ན་དེ་ཙམ་མ་རེད་བསམ་གྱི་འདུག་ལས་རྒྱུ་འབྲས་ཟེར་ནི་ཁོ་རང་ག་རེ་ཟེར་ན་ང་རང་ཚོ་ལ་དེ་རིང་བདེ་བ་ཅིག་ཡོང་གི་ཡོད་ནའི་འདྲ་སྐྱིད་པོ་ཅིག་ཡོང་གི་ཡོད་ནའི་འདྲ་དེ་ག་ཐམས་ཅད་ལ་ཡང་ཁོའི་རྒྱུ་རྐྱེན་རྟེན་འབྲེལ་ཅིག་ལ་བརྟེན་ནས་ཡོང་བསྡད་པ་ཡིན་དུས།

སེམས་ལ་ང་ནི་ང་སོང་བསམ་པའི་དེ་འདྲའི་དངངས་སྐྲག་དེ་ཞི་འགྲོ་གི་རེད་ལ། ཨ་ནི་སྤྱིར་བཏང་གི་ཅིག་རང་གི་སེམས་ནང་ནས་སོ་སོ་གཅིག་པོ་མ་ཡིན་པར་སེམས་ཅན་གཞན་ལ་ཕན་ཐོགས་པའི་བསམ་བློ་ཞིག་བཏང་ཡས་ཡིན་དུས་སེམས་ཅན་གཞན་ལ་ཕན་ཐོགས་པའི་བསམ་པ་དེ་དགེ་བའི་བསམ་པ་ཞིག་རེད་ལ་དགེ་བའི་བསམ་པ་དེ་ཡོད་ན་སྟབས་དགེ་བའི་བསམ་པ་དེའི་མཐུ་ལ་བརྟེན་ནས་དེའི་འབྲས་བུ་བདེ་བ་ཅིག་ཡོང་རྒྱུ་ཡིན་དུས་ང་རང་ཚོ་ན་ཚ་དེའི་རང་བཞིན་གྱིས་ན་ཚ།

སྡུག་བསྔལ་སྣ་ཚོགས་ཤིག་ཁྱེར་ཡོང་བ་རེད་མ་གཏོགས་ཅི། དེ་ནས་ཅིག་བདེ་བ་དང་ཕན་ཐོགས་ཆེན་པོ་ཞིག་མེད་པ་ད་ཀོ་གཏན་འཁེལ་རེད་བ་ད་ང་རང་ཚོ་མྱོང་ཚོར་གྱི་ཐོག་ནས་ཞུས་ནའང་འདྲ་དེ་ཡིན་དུས་དེ་ད་ལྟ་ང་རང་ཚོ་ས་སྐྱ་ལེགས་བཤད་ནང་ལ་དེ་འདྲས་ཅིག་གསུངས་འདུག་བ་ཧ་ཅང་གནོད་པ་དགྲ་ལའང་མིན། དེ་ཧ་ཅང་གི་གནོད་པ་དང་ཚབས་ཆེན་པོ་དེ་འདྲའི་མི་ཆུང་དུ་མེད་པའི་སྤྱོད་པ་དེ་ཚོ་རང་གི་དགྲ་བོ་ཡིན་ནའི་དེ་ཚོ་ལ་སྤྱོད་རུང་གི་མ་རེད། ཤིན་ཏུ་བྱམས་པ་གཉེན་ལའང་མིན་ཟེར་བ།

དེའི་ཆེ་ཤོས་ནང་གི་ཆེ་ཤོས་ནི་ད་དངོས་གནས་ང་རང་ཚོ་གཅིག་ནས་ཆ་བཞག་ནས་བཤད་རྒྱུ་ཡིན་ན་དུས་སྙིགས་མ་ལྔ་བདོ་བྱས་ནས་དེང་སྐབས་ཀྱི་དུས་སྡུག་པོ་རུ་ཞིག་ལ་བརྩི་གི་ཡོད་རེད་ད་ཡང་གཅིག་ནས་ཆ་བཞག་ནས་བཤད་རྒྱུ་ཡིན་ན་དེ་རིང་ཁ་སང་དུས་རབས་ཉི་ཤུ་རྩ་གཅིག་པོ་བྱས་ནས་ད་དངོས་གནས་རང་རྒྱལ་གྱི་སྤྱི་ཚོགས་ཚན་རིག་ཡིན་ནའི་རེད་གང་ས་ཅི་ཐད་ནས་ཀྱི་གང་ས་ཅི་ཐད་ནས་ཡར་རྒྱས་ཆེན་པོ་ཕྱིན་དགོས་པའི་དུས་སྐབས་ཤིག་ཆགས་ཀྱི་ཡོད་རེད་བ་དེ་འདྲ་ཞིག་རེད་འདུག།

ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ཅིག་དགོངས་པ་མང་པོ་ཞིག་རང་ལ་ཆོས་དད་ཡོད་ནའང་མེད་ནའང་དེ་བེད་སྤྱོད་བཏང་པ་ཡིན་ན་འཛམ་བུ་གླིང་གི་ཞི་བདེ་ལ་ཕན་ཐོགས་ཡོད་པ། འཛམ་བུ་གླིང་གི་བདེ་སྐྱིད་ལ་ཕན་ཐོགས་ཡོད་པ། དེ་འདྲའི་དངོས་གནས་དཔེ་མི་སྲིད་པའི་ལུང་རིགས་པའི་རྒྱབ་རྟེན་ཡོད་མཁན། དེ་ནང་བཞིན་གྱི་དངོས་ཡོད་ཀྱི་འཚོ་བ་དངོས་དང་ཟུང་འབྲེལ་གནང་ནས་ཅིག་གསུངས་ཡོད་འདི་ལྟ་འདི་ལས་སློབ་སྟོན་གནང་མཁན་ཅིག་སྟེ་ང་རང་ཚོ